གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་བསོད་ནམས་གཡང་མཚོ་ལགས་ལྷན་དུ་དེ་སྔ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བཙན་བྱོལ་གྱི་ལམ་བར་དུ་ཁོང་གི་ནང་མི་ཚོ་ལ་འཕྲད་པའི་དཀའ་ངལ་གྱི་གནས་ཚུལ་གང་གོ་ཐོས་བྱུང་ཡོད་མེད་ཀྱི་སྐོར་ལ་བགྲོ་གླེང་ཞུ་ཡིན། ཨ་ནི་ཁོང་ཚོ་སྡེ་དགེ་ད་ནི་སྐུ་ཚེ་ནས་ཡ་བྱང་གི་བརྒྱུད་ནས་བྲོས་བྱོལ་ཡོང་བ་ཡིན། ཐབ་ཁ་དྲུག་ཅིག་ཡོད། གངས་རུད་རྒྱབ་བྱས་ཨ་ནི་ཁོང་ཚོའི་ནང་ནས་ད་མི་བཅུ་བཅོ་ལྔ་ཅིག་གྲོངས་འདུག།
རྒྱ་ནག་གཞུང་ནས་བོད་ཀྱི་ཐོག་ལ་དྲག་པོའི་དམག་དྲངས་ཏེ་བོད་ས་ཡོངས་རྫོགས་དབང་བསྒྱུར་བྱས་པའི་རྐྱེན་གྱིས་བོད་མི་ཚོ་རང་གནས་སུ་སྡོད་ཐབས་བྲལ་ཏེ་བཙན་བྱོལ་དུ་འགྲོ་དགོས་བྱུང་ཡོད་པ་བཞིན་བསོད་ནམས་གཡང་མཚོ་ལགས་ཀྱི་པཱ་ལགས་ནི་བོད་ཀྱི་ཁམས་སྡེ་དགེ་ནས་ཡིན་པ་དང་མཚན་ལ་ཡེ་ཤེས་བཟང་པོ་ལགས་ཞུ་གི་ཡོད་པ་དང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ཕ་ཡུལ་ནས་བྲོས་བྱོལ་དུ་ཕེབས་དགོས་བྱུང་ཡོད་པ་དང་སྐབས་དེར་ཁོང་ནི་དགུང་ལོ་ཉི་ཤུ་རྩ་གཉིས་ཙམ་ཡིན་ཞིང། ད་ཆ་ཁོང་ནི་དགུང་ལོ་བརྒྱད་ཅུ་གྱ་དྲུག་ཙམ་ལ་ཕེབས་ཏེ་བཙན་བྱོལ་བོད་མི་བྱིངས་དང་འདྲ་བར་རྒྱ་གར་ལྷོ་ཕྱོགས་སྦེལ་ལ་ཀོ་པའི་གཞིས་ཆགས་ཀྱི་ཀེམ་བཞི་པར་བཞུགས་བཞིན་པ་ཞིག་ཡིན་པ་རེད། ཨ་ནི། བསོད་ནམས་གཡང་མཚོ་ལགས། ཁྱེད་རང་ད་ལྟ་ལོ་ཆུང་ཆུང་རེད། པཱ་ལགས་ཀྱི་ས་ནས་ཁྱིམ་ཚང་གི་ལོ་རྒྱུས་དང་དེ་ག་ནང་བཞིན་ལྷག་པར་དུ་བཙན་བྱོལ་ལ་ཕེབས་པའི་སྐབས་ཀྱི་ལམ་བར་གྱི་དཀའ་ངལ་དེ་ཚོ་མང་པོ་ཅིག་གསན་མྱོང་ཡོད་ས་རེད་པ། ཨ་ནི། དེ་ཚོ་གསན་དུས་ཙམ་པ་ད་ད་ལྟ་བར་དུ། བག་ཆགས་ཆེ་ཤོས་སེམས་ནང་ལ་བརྗེད་ཐབས་མེད་པ་དེ་འདྲའི་ག་རེ་ག་རེ།
གོ་མྱོང་ཡོད་ན། ལགས་རེད་ད་ང་རང་འདུག་སེ་ད་རྒྱ་གར་ལ་སྐྱེས་པའི་བོད་པ་ཅིག་ཆགས་ཀྱི་ཡོད་རེད་ཨ་ནི། ང་ཚོ་རྒྱ་གར་ལ་འདུག་སེ་གཞིས་ཆགས་ནང་ལ་བསྡད་རྒྱ་གར་གཞིས་ཆགས་ནང་ལ་ཕྲུ་གུ་སྐྱེད་སྲིང་བྱས་ཡ་དེ་རྒྱུ་མཚན་ཁོ་རང་ད། བོད་ཀྱི་ས་ཤོར་བ་དང་རང་བཙན་ཤོར་བ་དང་འབྲེལ་བ་ཅིག་ཆགས་བསྡད་ཡོད་ར། ཨ་ནི་ང་ཚོ་ཡིན་ན་ད་ཅིག། སྐྱེས། སྐྱེས་དུས་ནས་བྱས་ནས་ད། རྒྱལ་ཁབ་མེད་པའི་མི་ཅིག་ཆགས་ཏེ། Stateless People། ད་ངོས་འཛིན་འདྲ་བོ་ཅིག་ཁྲིམས་ཐོག་ནས་ད། སྡེ་ཚན་འདྲ་བོ་ཁྱབ་ཁོངས་འདྲ་བོ་ངོ་བོ་འདྲ་བོ་ཅིག་གསལ་པོ་མེད་རྒྱུ་དེ་ད་ངའི་སྒྲུང་དེ། ཁོ་འགོ་བཙུགས་དུས་ནས་ཁོ་རང་ནས་ཡག་པོ་ཅིག་གལ་ཡོད་མ་རེད་བསམ་ཁ་གསལ་པོ་ད་འདྲེ། ཨ་ནི། དེ་འདྲས་ཕར་དེད་འགྲོ་དུས་ད་ངའི་པ་ཕ་ཨ་མ་ལ་ཐུག་འགྲོ་ཨ་ངའི་ནང་མིའི་ལོ་རྒྱུས་ཟེར་དུས། ཁ་ཐུག་ཐུག་ས་དེ། ཨ་ནི། ངའི་པ་ཕ་དང་ཨ་མ་གཉིས་ཨ་ནི་བོད་ནས་འདུག་སེ་བྲོས་བྱོལ་ཡོང་བ་རེད་འདུག་ཨ་ནི་ལྔ་བཅུ་ང་དགུ་ལ་ད་བཞི་བཅུ་ཞེ་གྲངས་ནས་ད་རྒྱ་མི་དམར་པོ་འདི་བོད་ཀྱི་ས་ཆ་སླེབས་ནས་བཙན་འཛུལ་ད་དེ་འདྲའི་འགོ་བཙུགས་ཨ་ནི་ལྔ་བཅུ་ང་དགུ་ནས་ད་ང་ཚོ་རྒྱལ་ས་ལྷ་ས་ཤོར་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་བྲོས་བྱོལ་ཕེབས་འདི་འདྲ་བྱས་ནས་ལྔ་བཅུ་ང་དགུ་མཚམས་ནས་ད་ང་ཚོའི་ཨ་ཕ་གི་ཕ་ཡུལ། དེ་ཡིན་ན་སྡེ་དགེ་ནང་ནས་སྐུ་ཚེ་ཟེར་ཡ་དེ་རེད། ཨ་ནི་ངས་ད་ལྟ་སྡེ་དགེ་སྐུ་ཚེ་ཟེར་དུས་ད་ང་ཚོ་གནའ་སྔ་མོ་རྒྱལ་རབས་ལོ་རྒྱུས་ནང་གི་སྡེ་དགེ་སྐུ་ཚེ་དེ་ཟེར་གྱི་ཡོད་རེད་དེ་རིང་ཁ་སང་རྒྱ་མི་གིས་བགོ་བཤའ་རྒྱ་ཤ་རྒྱོ་སྲིད་འཛིན་ས་ཁོངས་གི་སྡེ་དགེ་དེ་ཡིན་པ་དང་མིན་པ་དང་དེ་ང་ཁས་ཞུ་ཡ་མེད།
སྐབས་དེ་དུས་ད་མདོ་སྟོད་སྨད་ཁུལ་གྱི་ས་ཆ་མང་པོ་ཅིག་དང་རྒྱ་མིས་བཙན་བཟུང་བྱས་དཀའ་ངལ་མང་པོ་ཅིག་མྱོང་ཚར་བ། ད་ཟེར་དུས་ཙམ་པ། བཙན་བྱོལ་ལ་ཚུར་ཕེབས་དུས་ཙམ་པ། ལྷ་སར་ཡར་བརྒྱུད་ནས་ཕེབས་ཡོད་རེད་ཡང་ཕྱོགས་གཞན་པ་ཅིག་ནས་ག་འདྲས་སེ་ལམ་བར་ལ་ཡང་རྒྱུ་ལམ་དེ་ག་འདྲས་སེ་ཕེབས་ཏོ། ནས་ཁོ་རང་ཚོ་ད་རྒྱ་མིས་བོད་ལ་སླེབས་ཚར་རེད། རྒྱལ་ས་བཟུང་ཚར་རེད། ནས་གནས་སྟངས་ཁག་པོ་ཆགས་དུས་སྐབས་སུ་ཁོང་ཚོ་ས་ཁུག་ལུང་ཁུག་ལ་རྒྱ་མི་ཞེ་དྲག་མཐོང་ཡ་ཡོད་མ་རེད་ཡིན་ན་ཡང་ད་རྒྱལ་ས་དང་ས་ཆ་ཆེ་ས་མང་བ་ཅིག་ལ་ད་རྒྱ་མི་ཤུགས་ཆེན་པོ་སླེབས་པ་དེ་ཁོང་ཚོས་ཧ་གོ་གི་འདུག་ཨ་དེ་འདྲས་ཡིན་དུས་ཨ་ཁོང་ཚོ་གནས་སྐོར་ལ་འགྲོ་གི་ཡིན་ཨ་ཅོག་ལ་འགྲོ་གི་ཡིན་ལབ་ནས་ཨ་བྲོས་བྱོལ་ལ་ཡར་འགོ་བཙུགས་འདུག་ཁོང་ཚོ་ཕ་ཡུལ་གཅིག་པ་དང་གྲོང་པ་གཅིག་པ་དེ་འདྲས་མང་པོ་ཅིག་རུག་རུག་བྱས་ནས་ཨ་ཕ་གི་ཡ་ལ་ཐབ་ཁག་དྲུག་ཅིག་ཡོད། ཐབ་མེ་བཏང་མཁན་དེ་འདྲའི་ནང་ཚང་དེ་འདྲའི་དྲུག་བདུན་ཡོད་སྙམ་དུ་ལ། ཨཱ་ནི་ཁོང་ཚོ་སྡེ་དགེ་ད་ནི་སྐུ་ཚེ་ནས་ཡར་བྱང་གི་རྒྱུད་ནས་བྲོས་བྱོལ་ཡོང་བ་ཡིན། ཨཱ་ནི་དུས་ཡར་བྲོས་ཡོང་དུས་ཨཱ་ནི་ས་ཆ་གཙོ་ཆེ་ཡར་འགྲོ་དུས་ཤོ་སྟར་ལྷོ་གསུམ་ཟེར་ཡ་དེར་སླེབས་འདུག་ཨཱ་ནི་དེ་ནས་ཨཱ་ནི་མ་སྤོ་བོ་ལ་སླེབས་འདུག་སྤོ་བོ་ལ་སླེབས་དུས་ཁོང་ཚོ་སྤོ་བོ་ལ་ལོ་གཅིག་དེ་འདྲའི་ལྷག་འདུག་ཨཱ་ནི་སྤོ་བོ་ཟེར་ཡ་དེ་ད་ནི་ཀོང་པོ་ས་ཆ་ཅིག་རེད་འདུག་སྤོ་བོ་དེ་ལ་གམ་ལ་ཟེར་ཡ་ཡོད་རེད་ལ་ཆེན་པོ་ཅིག། ཨ་འདི་ནས་ཁོ་ཚོ་ཕར། པད་མ་བཀོད་ཀྱི་ཕྱོགས་ལ་འགྲོ་གི་ཡོད་ད་ཁོ་ཚོ་གནས་སྐོར་ལ་འགྲོ་གི་ཡོད་ཟེར་དུས། དེ་གམ་ལ་དེ་ནས་ནི་གངས་རླུང་ཆེན་པོ་ཞིག་བརྒྱབ་བྱས། གངས་རུད་བརྒྱབ་བྱས་ཨ་ནི་ཁོ་ཚོའི་ནང་ནས་ད་ཁོ་ཚོ་ནང་ལ་མི་བརྒྱ་ཟིན་མེད་འགྲོ། དེའི་ནང་ནས་མི་བཅུ་བཅོ་ལྔ་ཞིག་གྲོངས་འདུག་ད་དེ་སྔ། སེམས་པ་སྐྱོ་བོ་ཞེ་དྲག་ཅིག་ཆགས་འདུག་དེ་ནས་ཁོ་ཚོ་པད་མ་བཀོད་ལ་ཕྱིན་འདུག་པད་མ་བཀོད་ལ་ད་གནས་ས་བརྩི་བ་རེད། དེ་ནས་པདྨ་བཀོད་ཁྱུག་ཙམ་དེ་འདྲ་བསྡད་འདུག་དེ་ནས་ཡང། རིན་པོ་ཆེ་རྣམ་པ་དེ་འདྲ་མང་པོ་ཞིག་པདྨ་བཀོད་ནས་ཁོང་ཚོ་རུ་ཁག་དེ་ནང་མཉམ་དུ་འཛུལ། ཨེ་ན་ཁོང་རྣམ་པ་བྲོས་འདུག་ད་གམ་ལ་དེ་བརྒལ་ནས་དེ་ནས་ཁོང་ཚོ་མཉམ་དུ་ལ་དེ་སྔོན་ཡིན་ན་རྟ་དང་ཁལ་དང་དེ་འདྲ་འཁྱེར་རྒྱུ་ཡོད། ཅ་ལག་མང་པོ་འཁྱེར་རྒྱུ་ཡོད་ད་དེ་ནས་གང་གངས་རུད་དང་དེ་འདྲ་བརྒྱབ་ཚར་དུས་དེ་ནས། སོ་སོ་འཁུར་ཚད་འཁྱེར་ནས་ཡོང་དགོས་ཀྱི་རེད།

ལམ་ཁ་ནས་གྲོངས་འདུག་ད་ལྟ་སྤོ་བོ་ནས་གྲོངས་འདུག་ཨ་ནི། བར་གླིང་པུར་ཞེས་ས་ཆ་འདི་ནས་ཁོ་རང་སྲིང་མོ་རྒན་པ་དེ་དང་དེ་ཡི་བུ་ཞིག་གྲོངས་འདུག་དེ་འདྲ་བྱས་ནས་ད་ཕ་ཡུལ་ཕ་ཡུལ་ལ་ཁོ་རང་གི་ཕ་མ་གཅིག་པ་དང་དེ་འདྲའི་ཕལ་ཆེར་ལྷག་ཡོད་མ་རེད།
སྤྱིར་བཏང་ད་བོད་པ་ཚོ་བཙན་བྱོལ་ལ་ཡར་ཕེབས་པའི་སྐབས་སུ་ཡང་ཨོ་རྒྱལ་བ་རིན་པོ་ཆེ་ནས་རྗེས་མ་མི་མང་མི་སེར་བར་དུ་ལམ་ལམ་བར་ལ་ཡང་ད་དཀའ་ངལ་ཆེན་པོ་ཞིག་འཕྲད་པ་རེད་པ་ཨ་ནི། ཁྱེད་རང་གི་པ་ལགས་ནས་ད་ལམ་རོགས་དེ་ཚོ་ད་གངས་རུད་ཤོར་བའི་ནང་ལ་ཡང་དཀའ་ངལ་མང་པོ་ཅིག་འཕྲད་རྗེས། མི་ཚེ་གཅིག་ནང་ད། དེ་དུས་ཀྱི་གནས་ཚུལ་དེ་ཚོ་དོན་རྟོགས་ལས། ད་གཟོད་ལ་སེམས་པའི་ནང་ཆགས་རྗེས། དེའི་ཐོག་ནས་ཡང་སེམས་པའི་དཀའ་ངལ་སུ་འདོན་ཏེ། ནམ་རྒྱུན་གནང་གི་རེད་པ་དཔེར་ན། ངའི་ཨ་ཕ་དེ་ནམ་རྒྱུན་ནས་མི་དཔེ། སྙིང་རུས་ཆེན་པོ་སྡུག་རུས་ཆེན་པོ་དེ་འདྲ་རེད། བཞུ། ན་ཚ་ཆེན་པོ་དེ་འདྲའི་ནང་ན་ཡང་ཅིག་བཞུགས་སྐད་མ་རྒྱག་མཁན་དེ་འདྲ་རེད། ད་གཟུགས་ཚ་ན་ཆེན་པོ་ཞི་དྲག་དེ་འདྲའི། ན་ཚ་དེ་འདྲ་བརྒྱབ་མྱོང་ཡོད་རེད་ཡིན་ནའི་དེ་སྐད་ཁྱོན་ནས་མ་རྒྱག་མཁན་དཔེ་མི་ཁོག་པ་ཆེན་པོ་འདྲ་ཅིག་ཁ་ལོག་ལྟ། ང་ཚོ་བོད་ཀྱི་མི་ཟེར་ཡ་དེ་ད་རེས་ན་ཞིག་བརྟན་པོ་ཡོད་ཟེར་ཡ་གི་དཔེ་མཚོན་དེ་འདྲ་ཡོད་རང་གི་སི་དེ་འདྲ་ཅིག་བཞག་དགོས་བྱུང་ན་ད་ངའི་ཨ་ཕ་དེ་བཞག་དགོས་ཡ་འདྲ་ཅིག་ཆགས་ཀྱི་འདུག་བྱས་ཙང་དཔེ་མི་སྡུག་རུས་ཆེན་པོ་རེད་ད་བྲོས་བྱོལ་ཡོང་བའི་ལོ་རྒྱུས་དེ་ཚོ་ཅིག་བཤད་དུས་སེམས་ནང་ལ་དཀའ་ངལ་ཡོད་པའི་བཟོ་འདྲ་པོ་ཅིག་དང་ཅིག་གི་མ་བདེ་བའི་བཟོ་འདྲ་པོ་དང་དེ་འདྲ་ཅིག་ཁྱོན་ནས་བྱེད་ཀྱི་མི་འདུག་མི་རྒན་པ་ཕལ་ཆེ་བས་གི་ཅིག། ཁོ་རང་ཚོ་ལོ་རྒྱུས་དེ་ཚོ་དེ་ག་ཙམ་གྱི་གལ་ཆེན་པོ་མ་རེད་དེ་འདྲ་ཞིག་འདུག་ངའི་ཨ་ཕ་ཕྱོགས་ནས་ན། དེ་གལ་ཆེན་པོ་ཞེ་དྲག་མ་རེད་ད་དེ། གླེང་མ་གླེང་ཡོད་མ་རེད་དེ་འདྲ་ཟེར་འདུག་ཡང། ལོ་རྒྱུས་བཤད་ཡ་གལ་ཆེན་པོ་རྩིས་ནས་ཡང་མི་རབས་གཞོན་པ་བཤད་མཁན་ང་ཚོ་ཕ་ཡུལ་གཅིག་པ་མི་རྒན་པ་དེ་འདྲ་ཡོད་རེད། དེ་ཚོ་གི་ཡིན་ན་ཅིག་གི་གནས་ཚུལ་དེ་ཚོ་ད་བྱུང་ཚར་དུས་ཁོ། ཁོ་ལ་ཅིག་ཁ་ལོག་རེད་ཡག་སྡུག་འདྲ་ཅིག་གི་ཤུ་ཤུགས་ཆེན་པོ་མེད་པ་ཚོར་སྣང་ཤུགས་ཆེན་པོ་མེད་པའི་ཐོག་ནས། སྒྲུང་དེ་ཚོ་ཆ་ཚང་ཕར་བཤད་མ་གཏོགས་སེམས་ན་ཟུག་ཆེན་པོ་ཡོད་པ་དེ་འདྲ་གང་ཡང་ཤེས་ཀྱི་མི་འདུག། བོད་པ་མང་པོ་ཞིག་བཙོན་ཁང་དང་དེ་ཚོའི་ནང་ལ་བཙོན་ཁང་ནང་གི་གནས་སྟངས་དེ་ཚོའི་འགྲེལ་བཤད་བརྒྱབ་དུས་དཔེ་དེ་སེམས་པ་ལྷོད་ལྷོད་ཅིག་འགྲེལ་བཤད་བརྒྱབ་ཐུབ་ཀྱི་འདུག་དེ་ཡང་ང་ཚོ་བོད་པ་ཚོ་གི་དམིགས་བསལ་གྱི་ཁྱད་ཆོས་ཞིབ་པོ་ཅིག་རེད་འདུག། དེ་རིང་དུས་ཚོད་ཀྱི་རྐྱེན་པས་ཞུ་མཚམས་དེ་གར་བཞག་པ་ཡིན། ལས་རིམ་རྗེས་མའི་ནང་དུ་བསོད་ནམས་དབྱངས་མཚོ་ལགས་ནས་ཁོང་གི་པཱ་ལགས་ནི་དེ་སྔ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་སྔོན་ལ་བོད་ཀྱི་ནང་སྲོལ་རྒྱུན་གྱི་ལག་རྩལ་བོད་ཤོག་བཟོ་མཁན་ཞིག་ཡིན་པ་དང་ཕྱིས་སུ་བཙན་བྱོལ་གྱི་ནང་དེ་དག་རྒྱུན་འཕེལ་ཐུབ་ཡོད་མིན་སོགས་ཀྱི་སྐོར་མུ་མཐུད་ངོ་སྤྲོད་གནང་གི་རེད།